ཡ་མ་ཆོས་འཛོམས་ལགས་ནི་རྒྱ་གར་དང་དེ་བཞིན་ཨོ་སི་ཁྲུ་ལི་ཡ་ཡི་ནང་ཁྲིམས་ལུགས་རིག་པའི་ཐོག་སློབ་ཐོན་གནང་ནས་ད་ལྟའི་ཆར་ཨོ་སི་ཁྲུ་ལི་ཡ་ཡི་ནང་མན་ཁྲལ་ཨེ་སུན་རྒྱལ་སྤྱིའི་ཁྲིམས་ལུགས་མཐུན་ཚོགས་ནང་ཕྱག་ལས་གནང་གི་ཡོད་པ་རེད། ཡ་མ་ཆོས་འཛོམས་ལགས་ད་ལྟའི་ཆར་ཨོ་སི་ཁྲུ་ལི་ཡ་ཡི་ནང་བོད་པ་གཞིས་སྤོ Immigration དང་ནི་དེ་བཞིན་སྐྱབས་བཅོལ་བ་མང་པོ་ཞིག་ཡོང་གི་ཡོད་རེད་དེ་འདྲའི་སྐབས་སུ་ནང་མི་དང་བཟའ་ཚང་མཉམ་དུ་སླེབས་མ་ཐུབ་པ་ཁ་བྲལ་ཡོད་པ་དེ་འདྲའི་མང་པོ་ཞིག་ཡོད་རེད་བཟའ་ཚང་ཟླ་སྒྲིལ་གཏོང་དུས་ཡིག་ཆ་བཟོ་སྟངས་ཀྱི་བརྒྱུད་རིམ་དེ་ག་འདྲ་འདྲ་བོ་ཞིག་བྱ་དགོས་ཡོད་རེད་ག་འདྲ་བྱས་ནས་བཟོ་དགོས་ཀྱི་ཡོད་རེད།
ཨེས་སྦི་ཨེས་བོད་སྐད་སྡེ་ཚན་གསན་གསན་མཁན་ཚང་མ་ལ་བཀྲ་ཤིས་བདེ་ལེགས་ཞུ། མཐོང་མཆན་ཞུ་དགོས་རེད་བ་མཐོང་མཆན་ཞུ་ཡས་ལ་བརྒྱུད་རིམ་ལ་མ་བསུ་ན་གསུམ་འདྲ་ཞིག་རེད་དང་པོ་དེ་ཁྱེད་རང་གཉིས་ཆང་ས་བརྒྱབ་ཚར་བ་ཡིན་པ་ན་ད་ལྟ་མཐོང་མཆན་གྱི་ཨང་གྲངས་དེ་བརྒྱད་བརྒྱ་ཉི་ཤུའི་ཐོག་ལ་ཞུ་དགོས་ཀྱི་རེད་ཨ་ནི་བརྒྱད་བརྒྱ་ཉི་ཤུ་དེ་ཞུ་ཡས་ལ་ཁོང་ཚོ་གི་དུས་ཡུན་ན་མ་བསུ་ན་བརྒྱ་ཆ་བདུན་ཅུ་དོན་ལྔ་དེ་ཨ་ནི་ཟླ་བ། བཅུ་གཉིས་ནང་ལ་ཚར་གི་རེད་ཟེར་བ། བརྒྱ་ཆ་དགུ་བཅུ་དེ་ཟླ་བ་ཉི་ཤུ་ནང་ལ་ཚར་གི་རེད་དེ་འདྲ་ཟེར་བ། ཨ་ནི། གཉིས་པ་དེ་ད་ལྟ་ཁྱེད་རང་གིས་ཆང་ས་རྒྱག་མེད་པ་བྱས་ཡིན་ན་མ་འོངས་པར་ཆང་ས་རྒྱག་གི་ཡིན་ཟེར་དེ་མིན་ན་དབྱིན་ཇིའི་ཐོག་ནས་སློང་ཆང་བཏང་ཟེར་ཡག་ཅིག་འདུག་འོ་དེ་ནི། ཡིན་པ་ན་ད་ལྟ་དེ་གི་མཐོང་མཆན་གྱི་ཨང་གྲངས། བརྒྱད་བརྒྱ་ཀླད་ཀོར་གཅིག་ནང་ལ་འོ་དེ་ཞུ་དགོས་རེད་དེ་འདྲ་བྱས་ན་ཨ་ནི། བརྒྱ་ཆ་བདུན་ཅུ་དོན་ལྔ་དེ་ཟླ་བ་ཉི་ཤུ་རྩ་བཞི་ནང་ཚར་བར་བྱེད། བརྒྱ་ཆ་དགུ་བཅུ་དེ་ཟླ་བ་སུམ་ཅུ་སོ་གཅིག་ནང་ཚར་བར་བྱེད། ད་ལྟ་དབྱིན་ཇིའི་ཐོག་ལ་ཡང De facto ཟེར་བ་ཅིག་རེད་ཁྱེད་རང་གཉིས་ཆང་ས་ཡང་བརྒྱབ་མེད་སློང་ཆང་ཡང་བཏང་མེད་ཡིན་ན་ཡང་མཉམ་དུ་གཤིབ་བྱས་ནས་ཡུན་རིང་པོ་གཤིབ་བྱས་བསྡད་པ་ན་གཅིག་བཟའ་ཚང་གི་ངོ་བོ་བརྩི་གི་ཡོད་རེད་བ་འོ་འདུག་སེ་རེད། དེ་འདྲས་བྱས་ནས་ད་ཐོངས་མཆན་དེ་ཞུ་དགོས་རེད།
ཡང་ནང་མི་དང་བཟའ་ཚང་ཚུར་འཐེན་མཁན་དེ་ལ་རེད་བ། དེ་ལ་ཡིག་ཆ་དང་ཚང་དགོས་ཀྱི་ཆ་རྐྱེན་འགྲོགས་ཀྱི་ག་རེ་འགྲོགས་ཀྱི་ཆ་དགོས། ཚུར་འཐེན་མཁན་དེ་ལ་ཆ་རྐྱེན་ཚང་དགོས་ཡ་ག་རེ་ཡོད་རེད་ཟེར་བ། ཚུར་འཐེན་མཁན་དེ་ལ་ཆ་རྐྱེན་ཚང་དགོས་ཡ་དེ། ལུང་པ་དེ་གི་མི་སེར་བྱས་དེ་མིན་ན་གཏན་དུ་བསྡད་ཆོག་པ་གི་ཡིག་ཆ་དགོས་རེད། ད་ལྟ་འདི་ལ Permanent Residence ཟེར་གི་འདུག Residence འོ་འདི་དགོས་རེད། འོ་འདི་རང་གཉིས་ཡོད་པ་ན་ཁྱེད་རང་གི་ཅིག། ད་ལྟ་ཚུར་འཐེན་ཡ་གི་ཐོབ་ཐང་དེ་ཡོད་རེད་ད་ལྟ། འོ་དེ་འདྲ་བྱས་ནས་དེ་འཐེན་སྟངས་དེ་ད་ཅི་གོང་མ་ལ་ཞུས་པ་ནང་བཞིན་བྱས། ཆ་རྐྱེན་ཚང་དགོས་ཡས་ཀྱི་གཙོ་བོ་འདྲ་དེ་དེ་རེད། དང་པོ་དེ། བརྒྱད་བརྒྱ་ཀླད་ཀོར་གཅིག་ནང་ལ་ཞུ་དུས། དཔང་རྟགས་ཤུག་གཅིག་ཡག་པོ་ཞིག་སྟོན་དགོས་རེད་ད་ཁྱེད་གཉིས་ཀྱི་ཡི་གེ་གཏོང་རྒྱུ་ཡིན་ན་རེད་སྐད་ཆ་བཤད་རྒྱུ་ཡིན་ན་རེད་མི་དེ་འདྲས་ཁྱོད་གཉིས་འཆམ་པོ་བྱས་ནས་མཉམ་དུ་བསྡད་ཀྱི་ཡོད་པ་དགའ་བོ་འགྲིག་གི་ཡོད་པ་དེ་འདྲས་འོ་དེ་འདྲས་དཔང་རྟགས་ཡོད་བྱས་འོ་དེ་འདྲ་སྟོན་དགོས་རེད་དཔང་རྟགས་དེ་ཡིག་ཆ་ཡི་གེའི་ཐོག་ནས། དོན་དུ་བ་རུ་ཞིག་འདུག་སུ་གོ་རེད། ཨ་ནི་ཆང་ས་རྒྱ་ཚ་བ་ཡིན་ན་ནི་དེ་ད་བདེའུ་རུ་ཞེས་ནི་ཁྱེད་རང་གི་ཆང་ས་གི་ཡིག་ཆས་དེ་འབྲི་བྱ་སུ་རུ་ཞིག་རེད། ད་ལྟ་སྤྱིར་བཏང་གི་དུས་ད་ལྟ་ལོང་པ་ཁ་ས་ཁ་ལ་བི་ཛ་རྒྱང་བསྡད་ཡ་དེ། ད་ཤུགས་ཆེར་འགྲོ་གི་འདུག་ཨ་དེང་སང་སྤྱི་བཏང་གི་མགོ་ཁྲིད་གཉིས་རང་ལ་ལེགས་ཡོད་པའི་སུ་རུ་ཞིག་ཉེ་ཆར་ད་ཡང། ད་དེང་སང་དབྱིན་ཇིའི་ཐོག་ནས་ཤོད་པ་ན Rise of Populism ཞིག་ཚོགས་དམངས་གཙོ་ཡིན་པ་གང་ཞིག་ལ་ལྟ་བ་འཕྲང་འཛིན་བྱེད་མཁན་དེ་གིས་མང་གཙོ་གི་མགོ་ལྟ་ངེས་དེ་གིས་སླེབས་ཡོང་དུས་ཙམ་པ་ལ་ཡང་ཅིག་ག་རེ་ན་ཅིག་གནས་སྤོས་ཀྱི་ཁྲིམས་དེ་གིས་དམ་རུ་བཏང་འདུག་བྱས་ནས་ནི་སྤྱིར་བཏང་གི་ཁྲིམས་ཁོ་རང་ལ་འགྱུར་བ་བཏང་མེད་པ་ནི་ཡང་སྲིད་ཇུས་ཀྱི་ཕྱོགས་ནས་མང་པོ་ཡུན་རིང་པོ་འགོར་བཅུག་ཡ་དེ་འདྲའི་བྱུང་གི་འདུག་བྱས་ཙང་ཨོ་སྟྲེ་ལི་ཡའི་ནང་ལོགས་ལ་ཡིན་ན་ཡང་ད་ཉིས་སྟོང

ནང་མི་ཚོ་འཐེན་མཁན་དང་ཕ་གི་འཐེན་ས་དེ་ཚོ་ཚང་མ་གི་ཡིག་ཆ་དག་དང་ཚང་མ་འགྲིག་ཡོད་པ་ཡིན་ནའང་འབྲེལ་ཡོད་ལས་བྱེད་ཀྱིས་སྣང་མེད་བཏང་བ་དང་ཡང་དུས་ཚོད་ནར་འགྱངས་བཏང་བ་དེ་འདྲ་འདྲ་པོ་གི་གནས་ཚུལ་དཀའ་ངལ་འཕྲད་པ་ཡིན་ན་ཡང་ཐབས་ཤེས་འདྲ་པོ་དག་གིས་ཞུ་གཏུག་བྱེད་ས་འདྲ་པོ་ག་འདྲ་འདྲ་པོ་ཅིག་ཡོད། ག་རེ་བྱས་བར་གཟིགས་དང་དེ་ཨེ་ནི། ཡེས་ར་ཨེལ་དང་བྱས་ནས་ཡ་ད་ཅིག་ལབ་ཡ་དེ་འདྲས་ཡོད་པ་ན་ཁོང་ཚོ་གིས་སྒུག་དགོས་རེད་སྒུག་དགོས་རེད་ཟེར་གི་འདུག་ཟེར་གི་འདུག་ཨ་ནི་ད་གལ་སྲིད་ཁྱེད་རང visa དེ་སྤྲད་གི་མིན་ལབ་ནས་ཐག་གཅོད་བྱས་སོང་ན་ཨ་ནི་ཁྲིམས་ཁང་ལ་གཏུག་ཡ་ད་ཁྲིམས་ཁང་ཟེར་ན་འགྲིག་གི་འདུག་ད་ལྟ Administrative Tribunal ལབ་ནས་ཁོང་ཚོ་ལ་ཡར་དེ་འདྲ་བཏང་ཡོད་རེད་ཁར་སང་བསྐྱར་ཞིབ་བྱེད་གི་ལ་ནི་བཏང་ཡོད་རོགས། ངས་གང་བཤད་པ་དེ་ཁྲིམས་ཐོག་གི་ལམ་སྟོན་མ་བརྩི་རོགས་ཅེས་ཞུ་གི་ཡིན། དེ་ང་སྒེར་གང་ཟག་གིས་བཤད་བཞག་པ་མ་ཤེས་ཡང་ངེད་ཀྱི་ལས་ཀ་བྱེད་ས་དང་དེ་འདྲའི་ངོ་བོ་མཚོན་གི་མེད་ཞུ་གི་ཡིན་རོགས། ཨ་ནི་ལྷག་པར་དུ་ངེད་ཀྱི་ཆེད་ལས་དེའང་གནས་སྤོའི་ཁྲིམས་ལུགས་མ་རེད། Immigration Law། མ་རེད། ནང་མི་དང་བཟའ་ཚང་ཟླ་སྒྲིལ་གཏོང་རྒྱུའི་གོང་གི་གྲ་སྒྲིག་བྱེད་དགོས་པ་དང་ཤེས་དགོས་པ་གལ་ཆེ་བ་འདྲ་བོ་དེ་འདྲའི་ག་འདྲ་འདྲ་བོ་ཞིག་ཡོད་ན། དང་པོ་ནི་ཁྱེད་རང་ཧ་གོ་དགོས་ཡ་ཡི་གཙོ་བོ་དེ་ཕལ་ཆེར། དཔང་རྟགས་དེ་གི་ཉར་ཡ་གལ་ཆེན་པོ་རེད་བསམ་གྱི་འདུག་ར་བ་ཨ་ནི། ཁྲིམས་ཀྱི་ཐོག་ནས་ཁྲིམས་ཀྱི་དབང་བསྒྱུར་ཡིན་ཙང་ཨ་ནི། ངས་དེ་བྱས་ཡིན་ལབ་ནས་ང་གཉིས་དགའ་བོ་ཡིན་ལབ་ནས་ང་གཉིས་ཆང་ས་བརྒྱབ་ཡིན་བརྩེ་བ་ཡོད་ལབ་ནས་མནའ་སྐྱེལ་ན་འགྲིག་ཡོད་མ་རེད་ཡིག་ཆ་སྒང་ལ་སྟོན་ཡ་དགོས་རེད། ཨང་བྱས་ནས་ཨ་ནི། ད་ད་ལྟ་ནི་གལ་སྲིད་ཁྱེད་རང་གིས་མི་འདི་འདྲའི་ལེན་ཡག་གི་འཆར་གཞི་ཞིག་ཡོད་པ་ན། ཁྱེད་རང་གཉིས་དཔལ་འབྱོར་གྱི་ཐོག་ནས་རོགས་སྐྱོར་བྱེད་རེས་ཡོད་མཉམ་དུ་བྱེད་ཀྱི་ཡོད་ཟེར་རོ། ཨ་ནི། ཡི་གེ་ཉི་མ་ནས་ཉི་མ་དུས་སུ་བཏང་གི་ཡོད། ཁ་པར་ཉི་མ་ནས་ཉི་མ་དུས་སུ་བཏང་གི་ཡོད་ཟེར་གྱི་དཔང་རྟགས་དེ་གའི་ཆ་ཚང་ཅིག་ཉར་ཡག་གལ་ཆེན་པོ་རེད་ཞུ།
ཡང་གལ་སྲིད་ཀྱི་ནང་མི་ཟླ་སྒྲིལ་གྱི་ཆེད་དུ་ད་ཡིག་ཆ་བཟོ་དགོས་དུས།

དེ་ཚོ་ལ་རོགས་པ་ཞུ་བ་འགྲོ་བ་ཡིན་པ་ན་སྐད་སྒྱུར་བྱེད་ཀྱི་རེད་ཁྱེད་རང་དབྱིན་ཇི་ཤེས་ཀྱི་མེད་པ་ནི་བོད་པ་སྐད་སྒྱུར་ཞིག་བྱེད་རོགས་བྱེད་ཀྱི་རེད་ད་ཕལ་ཆེར་བོད་པ་སྐད་སྒྱུར་དཀོན་པོ་རང་ཞེ་དྲག་ཡོད་རེད་དེ་ནས་ད་ག་ལེ་ག་ལེ་རག་ཡོང་གི་རེད་དྲན་གྱི་རོ་ཨ་ནི་དེ་ནས་ད་དྲི་བ་ཡ་གི་ཡིན་ལ་དེ་འདྲ་རེད་ད་བོད་པ་དེ་ནང་ལས་ཀ་བྱེད་མཁན་གཅིག་ཡོད་ཙང་ཨ་ནི་ཡང་རོགས་པ་རག་ཡ་དེ་འདྲ་འདུག།
ནང་མི་དང་ཨ་མི་ཚེ་བཟའ་ཚང་ཟླ་སྒྲིལ་གཏོང་དུས